གསན་མཁན་རྣམ་པ་བདེ་མོ་ཡིན་ན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཕྱི་ཟླ་གཉིས་པའི་ཚེས་གཅིག་རེས་གཟའ་ཕུར་བུ་རེད་ཞུ་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལ་ཐོ་བྷེ་ཡའི་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ཏུ་བོད་དོན་དྲིལ་བསྒྲགས་གནང་རྗེས། ཡོ་རོབ་ཀྱི་ལི་ཐུ་ནི་ཡའི་ཝེ་ནེ་སི་རུ་ཕེབས་ཡོད་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་འཐུས་དགེ་བཤེས་རྔ་བ་གངས་རི་ལགས་དང་སྤྱི་འཐུས་བསྟན་འཛིན་ཆོས་འཛིན་ལགས་རྣམ་གཉིས། རྒྱ་གར་གྱི་མཱ་དྷིཡ་པར་དེ་ཤི་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་དང་གྲོས་ཚོགས་འཐུས་མི་བཅས་ལ་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་གནང་ཡོད་པ།
དང་མཐའ་མ་དེར་སྦུར་ཁི་ལིའི་སློབ་ཆེན་གྱི་སློབ་ཕྲུག་ཤའོ་ཝེ་ཝུའུ་ཟེར་བ་ཞིག་གིས་སློབ་ཕྲུག་གཞན་ལ་དྲ་རྒྱའི་འཇིགས་སྐུལ་བྱས་པའི་ཉེས་འཛུགས་འོག་ཨ་རིའི་ཁྲིམས་ཁང་ཞིག་ནས་བཅད་ཁྲ་བཏང་ཡོད་པའི་སྐོར་གྱི་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་ང་ལྕགས་མོ་མཚོ་ཡིན་ད་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལ་ཐོ་བྷེ་ཡའི་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ཏུ་བོད་དོན་དྲིལ་བསྒྲགས་གནང་རྗེས་ཚེས་སུམ་ཅུ་ཉིན་ཡོ་རོབ་ཀྱི་ལི་ཐོ་ནི་ཡའི་ཝེ་ནེ་སི་རུ་ཕེབས་ཡོད་པ་རེད་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཐེངས་དང་པོར་སྦོ་ཀྲིག་གི་མངའ་ཁུལ་གྱི་རྒྱལ་ཁབ་ཁག་དང་ཧྥིན་ལན་དུ་གཟིགས་སྐོར་གནང་སྐབས་རྒྱལ་ཁབ་དེ་དག་གི་གཞུང་དང་ཆབ་སྲིད་པ་དེ་བཞིན

བོད་མི་ཚོར་བཙན་གནོན་དང་ཁོ་རང་ཚོའི་ཁ་ལ་ཉན་ཐབས་ཆེད་གོང་ས་མཆོག་ཁ་བྲལ་བ་ཡིན་ཚུལ་གྱི་སྐྱག་རྫུན་བརྒྱ་བཤད་ནས་བདེན་པ་སྤུ་ཙམ་ཐོབ་རྒྱུའི་རེ་བ་བྱེད་བཞིན་པ་ཡིན་པའི་སྐོར་བརྗོད་བྱུང། ག་དུས་ཡིན་ནའི་ཀྱེ་སྐྱབས་མགོན་རིན་པོ་ཆེ་ཡིས་ཨ་ནི་ཅིག་ཁ་བྲལ་བ་རེད་ཟེར་དང་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་ཕྱོགས་གཏོགས་ཚོས་ཀྱིས་ཨ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཨ་ནི་ཡར་རྒྱས་རེད་ཨ་ནི་བོད་རང་སྐྱོང་ལྗོངས་བདེ་འཇགས་ལྷན་ཁང་ཟེར་བའི་དྲ་རྒྱའི་སྟེང་དེ་དང་འབྲེལ་བའི་གནས་ཚུལ་སྤེལ་བའི་ནང་ཚོགས་འདུའི་ནང་དོན་གཙོ་བོ་ནི་ཞི་ཅིན་ཕིན་སྲོག་ཤིང་དུ་བཞག་ནས་དམར་ཤོག་ཚོགས་པའི་བཀོད་ཁྱབ་བཞིན་བོད་ནང་བདེ་འཇགས་དང་བརྟན་ལྷིང་ཆེད་ཉེན་རྟོག་ཕྱོགས་ནས་དུས་དང་རྣམ་པ་ཀུན་ཏུ་ཉེན་བརྡ་གཏོང་བ་དང་དོགས་ཟོན་རྒྱུན་འཁྱོངས་དང་དགྲར་འཛིན་སྟོབས་ཤུགས་དང་ཏཱ་ལའི་ཚོགས་ཁག་གི་སིམ་འཛུལ་བྱ་སྤྱོད་སྣ་ཚོགས་ལ་རྡུང་རྡེག་ཚ་ནན་གཏོང་དགོས་པ་གཏོར་བཤིག་གི་བྱེད་སྒོ་ཁག་ལ་བརྩོན་ཆེན་པོས་བྱེད་ཐབས་སྣ་ཚོགས་ལག་བསྟར་བྱེད་དགོས་པ་སོགས་བརྗོད་འདུག་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་འོད་ལགས་ནས། སྐད་ཆ་ཞིག་བྱུང་བས་ན་ལམ་སང་གི་འབུར་འཇོམས་བཏང་ཡང་སྤྱི་ཚོགས་བདེ་འཇགས་ཀྱི་མིང་ཐོག་ནས་འབུར་འཇོམས་བཏང་གི་ཡོད་རེད་ད་ལྟ་བབ་དེ་ཡིན་པ་ནས་ལས། མ་འོངས་པ་ཡིན་ན་ནས་དེ་གིས།

ཐབས་ལམ་སྣ་ཚོགས་ལག་བསྟར་བྱེད་བཞིན་པ་ལྟར་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཉིས་ཉིན་སི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་དཔལ་ཡུལ་རྫོང་གི་དམར་ཤོག་ལས་བྱེད་ཚོས་ས་ཁུལ་དེའི་དགོན་སྡེ་སུམ་ཅུ་སོ་ལྔ་ཙམ་གྱི་ནང་ཆེད་བསྐྱོད་ཀྱིས་ལོ་གསར་འཚམས་འདྲི་དང་འབྲེལ་གྲྭ་བཙུན་ཚོར་རྒྱ་ནག་གཞུང་གི་ཆབ་སྲིད་སློབ་གསོ་དྲིལ་བསྒྲགས་དང་མུ་མཐུད་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཁ་བྲལ་བའི་བྱ་སྤྱོད་ཐེར་འདོན་བྱེད་དགོས་པའི་སྐོར་སྐུལ་མ་བྱས་ཡོད་པ་རེད། རྒྱ་ནག་གཞུང་གིས་ནང་སོག་ཅེས་འབོད་པའི་ལྷོ་སོག་ནང་འཚོགས་པའི་རྒྱ་ནག་རྒྱལ་ཡོངས་ཀྱི་གངས་ཤུད་རི་འཛེག་འགྲན་བསྡུར་ཁྲོད་བོད་ཀྱི་རྩེད་འགྲན་པ་ཁག་ཅིག་མཉམ་ཞུགས་གནང་བའི་གྲས་ནས་གཡུ་སྒྲོན་ལྷ་མོ་ལགས་ཀྱིས་གསེར་གྱི་རྟགས་མ་བླངས་ཡོད་པ་རེད་དེ་ཡང་རྒྱ་ནག་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་ཁག་ཏུ་གནས་ཚུལ་སྤེལ་བ་ལྟར་ན་ཕྱི་ཟླ་དང་པོའི་ཚེས་སུམ་ཅུ་ཉིན་རྒྱ་ནག་རྒྱལ་ཡོངས་ཀྱི་དགུན་དུས་ལུས་རྩལ་འགྲན་ཚོགས་སྐབས་བཅུ་བཞི་པའི་གངས་ཤུད་རི་འཛེག་འགྲན་བསྡུར་དེ་ལྷོ་སོག་གི་གྲོང་ཁྱེར་ཟུ་ལན་ཐུན་དུ་འཚོགས་ཡོད་པ་དང་སྐབས་དེར་བོད་ཀྱི་བུད་མེད་རྩེད་འགྲན་པ་གཡུ་སྒྲོན་ལྷ་མོ་ལགས་ཀྱིས་མཐའ་མའི་འགྲན་བསྡུར་ཁྲོད་ཨང་དང་པོ་གསེར་གྱི་རྟགས་མ་བླངས་ཡོད་པ་དང་འདི་ནི་དགུན་དུས་ལུས་རྩལ་འགྲན་ཚོགས་ཀྱི་ལོ་རྒྱུས་ཐོག་གངས་ཤུད་རི་འཛེག་རྣམ་གྲངས་ཀྱི་གསེར་གྱི་རྟགས་མ་དང་པོ་དེ་ཡིན་འདུག་གནས་ཚུལ་ནང་བཀོད་པ་ལྟར་ན་ཐེངས་འདིའི་གངས་ཤུད་རི་འཛེག་འགྲན་བསྡུར་ནང་སྐྱེས་པའི་ཐག་ཐུང་འགྲན་བསྡུར་དང་བུད་མེད་ཀྱི་ཐག་ཐུང་འགྲན་བསྡུར་བཅས་རིགས་གཉིས་ཡོད་པའི་ཁོངས་ནས་ཁྱོན་བོད་ཀྱི་ལུས་རྩལ་པ་བཅུ་གཉིས་འགྲན་ཞུགས་ཀྱིས་འགྲན་བསྡུར་རིམ་པ་བརྒྱུད་མཐར་སྐྱེས་པ་དང་བུད་མེད་ཚོགས་ཆུང་སོ་སོ་ནས་མི་དྲུག་མཐའ་མའི་འགྲན་བསྡུར་ནང་ཚུད་པའི་གྲས་སུ་བོད་མི་ལྔ་ཡོད་པ་རེད། གཞན་ན་ནིང་གི་ལོ་མཇུག་ཏུ་ཧྥ་རན་སིའི་རྒྱལ་ཁབ་ཀྱི་མེ་རི་བཱལ་གངས་ཤུད་ས་ཁུལ་དུ་རྒྱལ་སྤྱིའི་གངས་ཤུད་རྩེད་འགྲན་ལྷན་ཚོགས་ཀྱི་གོ་སྒྲིག་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་བར་གྱི་འཛམ་གླིང་ན་གཞོན་བུམ་པ་རྟགས་མའི་གངས་ཤུད་རྩེད་འགྲན་འཚོགས་ཡོད་པའི་ཁྲོད་དུ་བོད་རིགས་རྩེད་འགྲན་པ་གཡུ་སྒྲོན་ལྷ་མོ་ལགས་ལ་ལོ་ཉི་ཤུ་མན་གྱི་བུ་མོ་རྩེད་འགྲན་ནང་ཐག་ཉེ་བའི་འགྲན་བསྡུར་གྱི་གསེར་གྱི་རྟགས་མ་དང་སྒེར་གྱི་རྒྱང་རྒྱུག་འགྲན་བསྡུར་ནང་དངུལ་གྱི་བྱ་དགའ་ཐོབ་ཡོད་ལ་དེ་བཞིན་བུ་མོ་ཨ་ཉེ་ལགས་ལ་ལོ་བཅོ་བརྒྱད་མན་གྱི་བུ་མོ་རྩེད་འགྲན་གྱི་ཐག་ཉེའི་འགྲན་བསྡུར་ནང་གསེར་གྱི་བྱ་དགའ་དང་སྒེར་གྱི་རྒྱང་རྒྱུག་འགྲན་བསྡུར་ནང་ཟངས་ཀྱི་བྱ་དགའ་ཐོབ་འདུག་གཞན་ཚེ་རིང་གཡུ་སྒྲོན་ལགས་ལ་ལོ་བཅོ་བརྒྱད་མན་གྱི་བུ་མོ་རྩེད་འགྲན་ཁྲོད་སྒེར་གྱི་རྒྱང་རྒྱུག་འགྲན་བསྡུར་ནང་དུ་གསེར་གྱི་བྱ་དགའ་ཐོབ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་མི་མང་སྤྱི་འཐུས་ལྷན་ཁང་གི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་གྱི་མཱ་དྷི་ཡ་པར་དེ་ཤི་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་དང་གྲོས་ཚོགས་འཐུས་མི་བཅས་ལ་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་གནང་ཡོད་པའི་སྐོར། འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ལགས་ནས་ཚུར་བཏང་བར་གསན་རོགས་གནང།
སྐབས་བཅུ་བདུན་པ་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་རྒྱ་གར་གི་མངའ་སྡེ་ཁག་གི་སྤྱི་ཁྱབ་བློན་ཆེན་རྣམ་པ་དང་གྲོས་ཚོགས་འཐུས་མི། བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དང་རྒྱ་གར་མང་ཚོགས་དང་སློབ་ཕྲུག་བཅས་ལ་བོད་ནང་གི་ཛ་དྲག་གནས་ཚུལ་ངོ་སྤྲོད་དང། བོད་དོན་ཞུ་སྐུལ་གྱི་ལས་དོན་རིམ་ཅན་དུ་གནང་བཞིན་པ་ལྟར། སྤྱི་ཟླ་དང་པོ་གི་ཚེས་པ་ཉེར་ལྔ་ནས་སྤྱི་ཟླ་གཉིས་པ་གི་ཚེས་པ་བརྒྱད་གི་བར་རེ་བོད་མི་མང་སྤྱི་འཐུས་དགེ་བཤེས་རྔ་བ་གངས་རི་ལགས་དང། སྤྱི་འཐུས་བསྟན་འཛིན་ཆོས་འཛིན་ལགས་རྣམ་གཉིས་རྒྱ་གར་དབུས་ཁུལ་གི་མཱ་དྷི་ཡ་པར་དེ་ཤི་མངའ་སྡེ་དང་ཆ་ཏིས་གྷར་མངའ་སྡེ་གི་ནང། གཞུང་འབྲེལ་ཕྱོགས་བསྐྱོད་དུ་གནང་བཞིན་པ་གི་ལས་རིམ་གི་ཁོངས་ནས། སྤྱི་ཚེས་ཉེར་དྲུག་གི་ཉི་མ་མཱ་དྷི་ཡ་པར་དེ་ཤི་མངའ་སྡེ་གི་གྲོང་ཁྱེར་བྷོ་པལ་གི་སྤྱི་ཁྱབ་པ་དང། གུ་ཧྥ་ཧིན་དུ་དགོན་པ་གི་བླ་ཆེན། ཡང་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་ཇག་དི་ཤི་དེབ་ཌ་དང་གྲོས་ཚོགས་འཐུས་མི་འདྲ་མིན་སོགས་ལ་མཇལ་འཕྲད་གནང་སྟེ། བོད་ནང་གི་ཛ་དྲག་གནས་སྟངས་དང་རྒྱ་གར་དང་བོད་ཀྱི་འབྲེལ་ལམ་བཅས་ལ་བཀའ་མོལ་གནང་བར། གནད་ཡོད་མི་སྣ་ཚོས་ཧ་ཅང་དོ་སྣང་དང་རྒྱབ་སྐྱོར་ཡག་པོ་གནང་བ་གི་སྐོར། འདི་ག་རླུང་འཕྲིན་ཁང་ལ་སྤྱི་འཐུས་བསྟན་འཛིན་ཆོས་འཛིན་ལགས་ནས་འགྲེལ་བརྗོད་གནང་གི་འདུག།
ཅིག་བཅར་འདྲི་ཞུ་ཐུབ་པ་དེ་བོ་པལ་ལ་ཡང་ང་ཚོ་གི་བློན་ཆེན་གཞོན་པ Deputy CM དེ་ཨ་ནི Jagdish Devda ཁོ་རང་གཉིས་པོ་བཅར་འདྲི་བྱུང་སོང་དེ་མིན་པ་ཡང་ཁོ་རང་ཚོ་ས་གནས་ཀྱི Mayor ལགས་འདུག་བ།

སློབ་ཕྲུག་མང་པོ་བོད་དོན་གྱི་སྐོར་མཁྱེན་རྟོགས་མེད་པ་ཚོར་ཐུག་འཕྲད་དང་འགྲེལ་བཤད་ཞིབ་རྒྱས་ཀྱི་གོ་སྐབས་བྱུང་བ་གི་མིར། ང་ཚོས་བོད་དོན་ཞུ་སྐུལ་གྱི་ལས་དོན་འདིའི་སྐོར་རྒྱ་གར་གསར་ཁང་འདྲ་མིན་ལྔ་བཅུ་ལྷག་གི་ནང་འཁོད་ཐུབ་པ་བྱུང་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།
རྒྱ་གར་གྱི་དཀྱིལ་དེ་ད་ཆགས་བསྡད་ཡོད་རེད་དེ་ལ་ག་ཚོད་ཅིག་གིས་ཐུགས་སྣང་གནང་གི་ཡོད་ན་བོད་སྐོར་ལ་ཡང་ཤེས་ཀྱི་ཡོད་ན་ཟེར་བྱས་སེམས་ཁྲལ་ཞིག་བྱུང་སོང་ཡིན་ནའི་ད་དངོས་སུ་མར་སླེབས་དུས་ཙམ་པ་ལ་ཡང་གནས་སྟངས་རྦད་མ་འདྲ་བྱས་བོད་སྐོར་ལ་ཤེས་པ་མ་ཚད་དེ་ལ་ཡང་སྔོན་མ་ནས་ཅིག་བོད་དོན་སྒང་ལ་ཡང་དོ་སྣང་གནང་སྡོད་མཁན་གྱི་གསར་ཁང་ཚོགས་པ་དེ་འདྲའི་ཡང་འདུག། བྱས་ཙང་ད། སློབ་ཕྲུག་མང་ཆེ་ཅིག་ད་དེ་འདྲའི་སྒང་ལ་ཡ་ཅིག་བསམ་བློ་བཏང་སྟངས་ད་དེ་འདྲའི་ཅིག་ས་བ་ཁ་ས་དེ་སྐོར་ལ་ཡ་གོ་རྟོགས་ཤེས་ཡ་མེད་ད་དེ་འདྲའི་ཅིག་ཁ་ཤས་བྱུང་སོང་མ་གཞི་གནད་ཡོད་མི་སྣ་མང་ཆེ་ཅིག་ད་རྒྱ་བོད་ཕྱི་ནུབ་ཀྱི་མཚན་བོད་ཅིག་ཁོ་རང་ཚོ་ཚུར་འགྲེལ་བཤད་རྒྱག་གི་འདུག་དེ་འདྲའི་བྱུང་རེད་བ་དེ་འདྲའི་རེད་བ་ལ་ཅིག་ད་ཁོ་རང་ཚོ་གོ་རྟོགས་ཀྱི་ཐོག་ལ་ད་ཧང་སང་ཡ་རེད་ཤག་ད་ནི་ང་ཚོའི་ཡོང་རྒྱུའི་དུས་ཚོད་ལ་ད་ཅིག་ང་རང་ཚོའི་ངོས་ནས་འབོད་སྐུལ་ཞུས་ཡ་དེ་བོད་དེ་ཅིག་ལོ་རྒྱུས་ཀྱི་ལོ་རྒྱུས་ཀྱི་རང་བཞིན་རང་བཙན་གཙང་མ་ཡིན་པ་དེ། གསུང་ཡ་དེ་གིས་རྒྱ་གར་ལ་ཡང་ཁེ་ཕན་ཡོད་པ་དང་དེ་འབྲེལ་གྱི་ང་ཚོ་ཞུ་སྐུལ་བྱུང་ཡང་བྱུང་འདུག་ཟེར་ན་ཁོ་རང་ཚོ་ཡང་ད་དེ་དངོས་གནས་བདེན་པ་ཞིག་རེད་འདུག་ང་ཚོས་ད་ལྟ་བར་དུ་ག་འདྲ་ཞིག་ནས་འདིར་བཞག་པ་རེད་ལབ་ནི། དེ་འབྲེལ་གྱི་གྲོས་བསྡུར་ཡང་གནང་སོང། ང་ཚོ་སློབ་མ་དང་སློབ་ཕྲུག་ཚོ་མང་པོ་ཞུགས་ཐུབ་ཡོད་རེད་ཁོ་རང་ཚོ་ཡིན་ནའི་ད་ཅིག་གི་དེ་འདྲའི་སྐོར་ལ་སྔོན་མ་ཧ་གོ་གི་མེད་པ་དང་དེ་འདྲའི་བཀའ་མོལ་མང་པོ་གསུངས་སོང་རེད་ད་གསར་ཁང་བརྒྱུད་ལམ་ཐོག་ནས་ཡིན་པ་ཡིན་ནའི་ང་ཚོས་ཀྱི་ད། ཧ་ལམ་གསར་ཁང་དང Electronic དང Print དང་དེ་ཚོ་ཚང་མ་ཁྱོན་བསྡོམས་བརྩིས་པ་ན་ལྔ་བཅུ་དྲུག་ཅུ་ལྷག་ནང་ལོགས་ལ་ང་ཚོས་ཀྱི་དེ་བཞིན་འཁོད་ཡོད་རེད་གནད་དོན་ད་རེས་མར་གླེང་རྒྱུ་དང་བསྐྱོད་པའི་རྒྱུ་མཚན་ཚང་མ

ད་འགྲོ་རྒྱུ་ང་ཚོ University ཆེན་པོ་ཤ་སྟག་ལ་འགྲོ་རེད་ལོ། ཨཱ། ཁོ་རང་ཚོ་ཚང་མ་འགྲོ་ཅིག་བརྒྱབ་ནི་རྗེས་མ Exchange Program དེ་འདྲས་ཡང་ན་ཁོ་རང་ཚོའི་སྤུ་གུ་ཚོ་ཡང་རྡ་རམ་ས་ལ་ལ་ཡོང་བཅུག་དངོས་སུ་ང་རང་ཚོའི་བོད་པའི་སྤྱི་ཚོགས་སུ་ཐུག་ཡ་དང་ཁོ་རང་ཚོ་ལ་གོ་རྟོགས་བྱས་ཏེ་ཁོ་རང་ཚོས་ལས་འགན་རེ་བཞག་ང་ཚོས་དེ་འདྲས་ཅིག་གོ་སྒྲིག་བྱེད་ཀྱི་ཡིན་ལབ་མཁན་དེ་འདྲས་འདུག་ཡང་ཅིག་སློབ་གཉེར་ཁང་གཅིག་གཉིས་ཅིག་ད་ནང་ཁོ་རང་ཚོས་ད་ཞིབ་འཇུག་བྱེད་ཀྱི་ཡིན་གསུང་གི་འདུག་ཁོ་རང་ཚོ་གྱི་སློབ་གཉེར་ཁང་ནང་ལ Tibetan Studies གྱི་ཡང་དེ་འདྲས Department དེ་འདྲས་སྒོ་ཕྱེ་དགོས་ཡོད་ན Research Center ཡང་ན Fellowship Program དེ་འདྲས Develop བྱེད་དགོས་ཡོད་ན་ལབ། བྱས་ཙང་ང་ཚོ་ད་ལྟ་མུ་མཐུད་ནས་འདི་སྒང་ལ་ཡང་ད་ལྟའི། ལས་ཀ་བྱེད་ཀྱི་བསྡད་ཡོད་ཟེར་བྱས་ཞུ་ཡ་ཡིན། སྤྱི་འཐུས་རྣམ་པ་གཉིས་ཀྱི་ཕྱོགས་བསྐྱོད་འདི་ད་ལྟའི་ཆར་ལས་རིམ་གྱི་ཕྱེད་ཀ་ཙམ་མ་གཏོགས་ཚར་མེད་ནའང། དེའི་རིང་གནད་ཡོད་མི་སྣ་ཧ་ཅང་མང་པོར་མཇལ་འཕྲད་དེ་ཚོར་ཆེ་མཐོང་ངོས་འཛིན་གྱི་མཇལ་འཕྲད་གང་ལེགས་བྱུང་བ་མ་ཟད། རྒྱ་གར་མང་ཚོགས་ཀྱིས་དགའ་མོས་ཆེ་ཤོས་གནང་ས་གི Cricket རྩེད་འགྲན་དང། ས་གནས་དེར་རྒྱལ་སྤྱིའི་ནང་པའི་དུས་སྟོན་དང་རྒྱལ་བབ་བཅས་ཀྱི་སྟེང་གདན་ཞུའི་སྐུ་མགྲོན་དུ་བཅར་ཏེ། བོད་དོན་དང་བོད་ཀྱི་ནང་ཆོས་གལ་ཆེན་ཡིན་སྐོར་སོགས་གཏམ་བཤད་ངོ་སྤྲོད་ཞིབ་རྒྱས་གནང་ཐུབ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཨ་རིའི་དབུས་རྟོག་དཔྱོད་ལྷན་ཁང་གི་འགན་འཛིན་གྱིས་རྒྱ་ནག་གི་དྲ་ཇག་གིས་ཨ་མི་རི་ཀར་གཏོར་བཅོམ་ཆེན་པོ་བཟོ་འཆར་ཡོད་པ་མ་ཟད་དངོས་ཡོད་འཇིག་རྟེན་ལ་གནོད་འཚེ་ཐེབས་རྒྱུ་ཡིན་པའི་ཉེན་བརྡ་བཏང་ཡོད་པ་དང་འབྲེལ་ནས་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང། དེ་ཡང་ཨ་རིའི་དབུས་རྟོག་དཔྱོད་ལྷན་ཁང་གི་འགན་འཛིན Christopher Wray ཡིས་རེས་གཟའ་ལྷག་པའི་ཉིན་ཨ་རིའི་གྲོས་ཚོགས་ལ་ཕུལ་བའི་དཔང་ཡིག་ནང་རྒྱ་ནག་གི་དྲྭ་ཇག་གིས་ཨ་མེ་རི་ཀར་གཏོར་བཅོམ་ཆེན་པོ་བཟོ་འཆར་ཡོད་པ་མ་ཟད་དངོས་ཡོད་འཇིག་རྟེན་ལ་གནོད་འཚེ་ཐེབས་རྒྱུ་ཡིན་པའི་ཉེན་བརྡ་བརྒྱབ་ཡོད་པ་དང་དེ་མིན་ཁོང་གིས་མི་དམངས་ཀྱིས་རྒྱ་ནག་གི་དྲྭ་ཇག་གིས་ང་ཚོའི་གལ་ཆེ་བའི་རྨང་གཞིའི་སྒྲིག་ཆས་རིགས་ཏེ་སྙིགས་ཆུའི་འདོར་ལེན་བཟོ་གྲྭ་དང་གློག་གི་དྲ་བ། རྡོ་སྣུམ། རླངས་རྫས། འགྲིམ་འགྲུལ་མ་ལག་སོགས་ལ་དོ་སྣང་ཆུང་ཆུང་ཞིག་ལས་བྱས་མེད། ད་ལྟ་ཨ་རི་བར་ཐུག་པའི་ཉེན་ཁར་ང་ཚོ་ཚང་མས་ངེས་པར་དུ་དོ་སྣང་བྱེད་དགོས། དེ་མིན་རྒྱ་ནག་གི་དྲ་ཇག་གིས་ང་ཚོའི་དཔལ་འབྱོར་བདེ་འཇགས་ལ་འཇབ་རྒོལ་བྱས་དང་བྱེད་བཞིན་ཡོད་ལ་གཞི་རྒྱ་ཆེན་པོས་ང་ཚོའི་གསར་གཏོད་ཀྱི་གྲུབ་འབྲས་དང་ང་ཚོའི་མི་སྒེར་དང་ཁེ་ལས་ཁང་གི་ཡིག་ཆ་སོགས་རྐུ་བཞིན་ཡོད་ཅེས་བཀོད་ཡོད་པ་རེད། དེ་བཞིན་དུ་ཨ་རིའི་དབུས་རྟོག་དཔྱོད་ལྷན་ཁང་གི་འགན་འཛིན་གྱིས་ད་ལྟ་ང་ཚོས་ངེས་པར་དུ་རྒྱ་ནག་ལ་དོ་སྣང་བྱེད་དགོས། རྒྱ་ནག་གིས་ང་ཚོའི་རང་དབང་དམིགས་འབེན་ལ་བཟུང་ནས་ང་ཚོའི་རྒྱལ་ཁབ་ཏུ་ཡོང་ནས་ང་ཚོའི་མི་སེར་ལ་སྡིགས་སྐུལ་དང་གཉའ་གནོན་བྱེད་བཞིན་ཡོད་ཅེས་བཤད་འདུག་དེ་བཞིན་དུ་ཨ་རིའི་ཨེ་བྷི་སི་གསར་ལས་ཁང་གི་གནས་ཚུལ་ནང་རྒྱ་ནག་པེ་ཅིན་དུ་བཅའ་སྡོད་ཨ་རིའི་གཞུང་ཚབ་ཆེན་མོ་སྐུ་ཞབས་ནེ་ཀོ་ལེ་སི་སྦུ་རིན་སི་ཡི་གློག་འཕྲིན་ལ་དྲ་ཇག་གིས་འཇབ་རྒོལ་བྱས་ཡོད་པ་རེད། རྒྱ་ནག་གི་དྲ་ཇག་གིས་རྒྱལ་ཁབ་གཞུང་དང་ཚོགས་པ་སྒྲིག་འཛུགས་མི་སྒེར་བཅས་ཚང་མར་འཇབ་རྒོལ་བྱས་དང་བྱེད་བཞིན་པ་ལྟར། ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་དང་པོའི་ཚེས་བཅུ་བདུན་ཉིན་རྒྱ་ནག་པེ་ཅིན་དུ་ཡོད་པའི་གསར་འགོད་པ་ཞིག་གི་མིང་ཐོག་ནས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱི་སྤྱི་ཚོགས་དྲ་བྱང Twitter ལ་ཆ་རྒྱུས་མེད་པའི་དྲ་འབྲེལ་ཞིག་བཏང་ཡོད་པ་དེར་མནན་པའི་རྗེས་སུ་བསྟན་འཛིན་ལེགས་བཤད་ཀྱི Twitter དྲ་བྱང་ལ་སིམ་འཛུལ་གནོད་སྐྱོན་ཐེབས་པ་རེད། སྐབས་དེར་བསྟན་འཛིན་ལེགས་བཤད་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་དེའི་སྐོར་འགྲེལ་བརྗོད་གནང་དོན་དུ། རྒྱ་ནག་གཞུང་གིས་ད་ལྟའི་གི་བོད་ནང་གི་དུས་ཚོད་ཕྱི་བཅོས་དང་འབྲེལ་དོན་ནི་ང་ཚོས་ག་རེ་བྱེད་དགོས་ཡོད་མེད་རྒྱ་ནག་གཞུང་ལ་མ་འོངས་པ་བོད་ཀྱི་གནད་དོན་ཐོག་ལ་རུ་བ་ནི་འཐབ་རྩོད་ཐོག་ནས་རུ་བ་སེལ་དགོས་སེལ་དགོས་བ་དེ་ཚོ་ཚང་མ་དེའི་ཐོག་ལ་དེ་ཚོ་ནོར་བུའི་ཐོག་ནས་ངས་བྲིས་བཞག་མང་པོ་ཡོད་རེད་ད་ལྟའི་གནས་སྟངས་འདི་ག་རེ་པེ་ཅིང་ལ་ཨོ་ལོམ་པིག་འགྲོ་བའི་གནས་སྟངས་ཡོད་རེད་རྒྱལ་སྤྱིའི་ནང་ལོགས་ལ་རྒྱ་ནག། ཐག་གཅོད་ཤུགས་ཆེན་པོ་ཡོད་རེད་འདི་ཡོད་ཟེར་མ་དེ་འདྲའི་ཐོག་ནས་ཡང། རྒྱ་ནག་ཁོང་ཚོའི་གི་ད་ལྟ་བཟུང་བྱེད་ཉེན་ལ་འོ་རེད་བ་བོད་སྐད་ལ་རྒྱབ་ལོག་ལ hacker། ད་ད་ད་མང་པོ་གསོ་སྐྱོང་བྱས་བཞག་ཡོད་རེད་བ། དེ་འདྲའི་ཐོག་ནས་ཡིན་སྲིད་པ་ཞིག་རེད་བསམ་གི། གཞན་ཡང་ཉིས་སྟོང་བཅུ་དགུ་ལོའི་ཟླ་དགུ་བའི་ནང་ཁ་ན་ཏའི་ཁྲོ་རོན་ཁྲོ་གཙུག་ལག་སློབ་ཆེན་གྱི་མི་སེར་བརྟག་དཔྱད་ཁང་དང་བོད་ཀྱི་གློག་ཀླད་ཛ་དྲག་གྲ་སྒྲིག་ཚན་ཁག་གཉིས་མཉམ་འབྲེལ་ཐོག་བོད་མི་ཚོར་གསང་མྱུལ་དྲ་འབུའི་སིམ་འཛུལ་གནོད་སྐྱོན་བཏང་བཞིན་པའི་ཞིབ་འཇུག་སྙན་ཐོ་ཞིག་བཏོན་པའི་ནང་དུ་དྲ་ལམ་སིམ་འཛུལ་གནོད་སྐྱོན་བཏང་བའི་ཁྲོད་དགའ་ལྡན་ཕོ་བྲང་དང་བོད་མིའི་སྒྲིག་འཛུགས་བོད་མི་མང་སྤྱི་འཐུས་ལྷན་ཚོགས་དེ་བཞིན་བོད་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཚོགས་སྡེ་ཁག་གི་གནད་ཡོད་མི་སྣར་ཐེངས་མང་པོར WhatsApp ཡི་དྲ་བྱང་བརྒྱུད་འཇབ་རྒོལ་བྱས་ཡོད་ཚུལ་ཤེས་རྟོགས་བྱུང་བ་མ་ཟད་དྲ་འབུ་དེ་དག་གི་དམིགས་ས་གཙོ་བོ་དེ་རྒྱ་ནག་གི་དབང་སྒྱུར་འོག་ཡོད་པའི་གྲངས་ཉུང་མི་རིགས་ཁག་ཡིན་པ་ཡང་ཐེར་འདོན་བྱས་ཡོད་པ་རེད། ཉེ་ཆར་ཨ་རིའི་འབྲེལ་ཡོད་ཚན་པས་ཨ་རིའི་རྨང་གཞིའི་སྒྲིག་ཆས་དམིགས་འབེན་ལ་བཟུང་བའི་རྒྱ་ནག་གི་དྲ་ཇག་ཚོགས་པ་ཞིག་ལ་རྡུང་རྡེག་བྱས་ཏེ་ནུས་མེད་དུ་བཏང་ཡོད་པ་རེད། རོའེ་ཊར་གསར་ལས་ཁང་གིས་ཟླ་བ་འདིའི་ཚེས་ཉི་ཤུ་རྩ་དགུའི་ཉིན་སྤེལ་བའི་གནས་ཚུལ་ནང་ཨ་རི་གཞུང་གིས་འདས་པའི་ཟླ་ཤས་སུ་ཨ་རིའི་རྨང་གཞིའི་སྒྲིག་ཆས་རིགས་དམིགས་འབེན་ལ་བཟུང་བའི་རྒྱ་ནག་གི་དྲ་ཇག་ཚོགས་པ་མིང་ལ་བྷོལ་ཐི་ཐའེ་ཧྥུང་ཟེར་བ་ཞིག་ལ་རྡུང་རྡེག་བྱས་ཡོད་པ་དང་རྒྱ་ནག་གི་དྲ་ཇག་ཚོགས་པ་དེས་དྲ་རྒྱ་གཅིག་ཏུ་སྦྲེལ་བའི་སྒྲིག་ཆས་ཁྲི་སྟོང་མང་བོར་སིམ་འཛུལ་བྱས་ཡོད་པ་གནས་ཚུལ་ནང་བཀོད་ཡོད་གི། བྷོལ་ཐི་ཐའེ་ཧྥུན་དྲ་ཇག་གི་བྱ་སྤྱོད་རིགས་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཟླ་ལྔ་པར་ཐོག་མར་ཐེར་འདོན་བྱས་ཡོད་པ་དང་ཨ་རིའི་གསང་བའི་ལས་ཁང་དག་གིས་དོ་སྣང་བྱེད་དགོས་དོན་ནི་བྷོལ་ཐི་ཐའེ་ཧྥུན་དྲ་ཇག་ནི་གཞི་རྒྱ་ཆེ་ཞིང་གཙོ་བོ་ནུབ་ཕྱོགས་རྒྱལ་ཁབ་ཁག་གི་རྨང་གཞིའི་སྒྲིག་ཆས་དང་མཚོ་དམག་གི་གྲུ་ཁ་དང་དྲ་རྒྱའི་ཞབས་ཞུ་ལས་རིགས་ཆུ་གློག་གི་མ་ལག་སོགས་དམིགས་འབེན་ལ་བཟུང་ཡོད་པས་ཡིན་ཚུལ་གནས་ཚུལ་ནང་བཀོད་ཡོད་གི

ཐའེ་ཝན་གཞུང་གིས་རོགས་རམ་བྱས་ཏེ་རྒྱལ་ཁབ་གསུམ་པ་ཞིག་ཏུ་རྩིས་སྤྲོད་ཀྱི་རེ་འབོད་བྱེད་བཞིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད་པ་རེད། རྒྱ་ནག་གི་ལས་འགུལ་བ་མི་དེ་གསུམ་པོ་ནི་ཐེན་ཡུང་ཏེ་དང་ཝེ་ཡ་ནི་ཧུའང་ཞིན་ཞིན་བཅས་ཡིན་ཞིང་ཁོང་ཚོ་ནི་ཕྱི་ཟླ་བཅུ་གཅིག་པར་ཐའེ་ལན་གྱི་སྦང་ཁོག་ནང་སླེབས་ཏེ་མཉམ་འབྲེལ་རྒྱལ་ཚོགས་ཀྱི་འཕྲལ་སེལ་སྐྱབས་བཅོལ་བའི་ཡི་གེ་རག་ཡོད་པ་དང་མི་དེ་གསུམ་པོས་ཅི་ལུང་ཕོ་ནས་ཐའེ་ཝན་ནང་བསྐྱོད་པའི་གནམ་གྲུར་བསྡད་དེ་ཡོང་བ་དང་དེ་ནས་པེ་ཅིན་དུ་བསྐྱོད་རྒྱུའི་གནམ་གྲུའི་འཛིན་བྱང་ཉོས་ནས་བདེ་འཇགས་ཞིབ་བཤེར་རྟོག་ཞིབ་སྐབས་སུ་ཐའེ་ཝན་དུ་འདུག་རྒྱུའི་འཆར་གཞི་ཕྱིར་བསྒྲགས་བྱས་པ་དང་ཁོང་ཚོས་ཐའེ་ལན་དང་བསྡུར་ན་ཐའེ་ཝན་ནང་ཅུང་བདེ་འཇགས་ཡིན་པར་ཡིད་ཆེས་གནང་གི་འདུག་ལོ་ན་ལྔ་བཅུ་ང་གཉིས་ཡིན་པའི་ཐེན་ཡུང་ཏེ་ནས་བརྗོད་ན་ཕྱི་ལོ་ཉིས་སྟོང་ལྔ་ལོར་ཁོང་རྒྱ་ནག་གི་འགོ་ཁྲིད་ཟུར་པ་ཀྲའོ་ཙི་ཡང་གི་ཁྱིམ་དུ་ཁོང་ལ་ལྟ་བར་ཕྱིན་པར་རྐྱེན་བྱས་ནས་རྒྱ་ནག་གཞུང་གི་ལྟ་རྟོག་འོག་ཚུད་དེ་ལས་ཀ་མི་རག་པ་དང་ཁོང་གིས་བྲིས་པའི་རྩོམ་ཡིག་དང་མི་མང་ནང་ཟིང་ཆ་སློང་ཚུལ་གྱིས་ཉེན་རྟོག་པས་འབོད་འགུག་བྱས་ཤིང། ཁོང་ནི་དེ་སྔ་ཐིག་བརྒྱད་རྩ་འཛིན་ལ་མིང་རྟགས་བཀོད་མཁན་མི་གྲངས་ཐོག་མའི་གྲས་ཡིན་འདུག། དེ་མིན་ཡང་ལོ་ན་ལྔ་བཅུ་ང་གསུམ་ཅན་གྱི་ཝེ་ཡ་ནི་དང་ལོ་ན་བཅུ་བདུན་ཡིན་པའི་ཧུའང་ཞིན་ཞིན་གཉིས་ནི་མ་བུ་ཡིན་ཞིང། ཝེ་ནི་རང་ཉིད་དང་གྲོགས་པོའི་ཆེད་དུ་གཞུང་ལ་ཞུ་གཏུག་བྱས་པར་བརྟེན་ནས་རྒྱ་ནག་ནང་སྔ་རྗེས་ཐེངས་བཞི་ལ་བཙོན་དུ་ཚུད་ནས་ཁྱོན་བསྡོམས་ལོ་བཅུ་གི་རིང་བཙོན་འཇུག་དང་མོར་རྒྱལ་ཁབ་མགོ་རྟིང་སློག་པ་དང་ཟིང་ཆ་སློང་བའི་ནག་ཉེས་བཙུགས་ཡོད་པ་རེད། ཁོང་ཚོ་གསུམ་པོ་དེ་སྔ་ངོ་ཤེས་མིན་ཞིང་ཕྱི་ཟླ་བཅུ་གཅིག་པར་ཐའེ་ལན་ནང་འབྱོར་རྗེས་གཞི་ནས་མཉམ་དུ་འགྲུལ་བཞུད་ཀྱི་འཆར་གཞི་འཐེན་པ་དང་ཐེན་ཡུང་ཏེ་ནས་ཁོང་ཨ་མི་རི་ཀར་བསྐྱོད་དུ་འཇུག་པའི་རེ་བ་བྱེད་ཀྱི་ཡོད་ལ་ཝེ་ཡ་ནི་མ་བུ་གཉིས་ནས་ཨ་རི་དང་ཧོ་ལན་ཌི་གང་རུང་ནང་བསྐྱོད་དུ་འཇུག་པའི་རེ་བ་བྱེད་བཞིན་པ་རེད། དེ་བཞིན་ཁོང་ཚོས་གནམ་ཐང་ནས་རང་ཉིད་ཀྱི་ལོ་རྒྱུས་དང་སྐྱབས་བཅོལ་དུ་འགྲོ་དགོས་པའི་རྒྱུ་མཚན་སོགས་བརྙན་ཐུང་ཞིག་ནས་ཕྱིར་བསྒྲགས་བྱས་ཡོད་པ་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གིས་གནས་ཚུལ་སྤེལ་འདུག། དེ་བཞིན་གོང་ཞུས་རྒྱ་ནག་གི་མི་སེར་འདི་གསུམ་གྱི་གནས་སྟངས་ཐད་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གིས་ཐའེ་ཝན་ཡུལ་མི་གཞིས་སྤོའི་ལས་ཁུངས་ལ་འདྲི་རྩད་བྱས་ཀྱང་ད་བར་ལན་འདེབས་བྱས་མེད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་ད་ལྟའི་བོད་ཀྱི་ལེ་ཚན་ནང་དུ་ཨ་རིའི་སྦིར་ཁི་ལིའི་སློབ་ཆེན་གྱི་སློབ་ཕྲུག་ཤའོ་ཝེ་ཝུའུ་ཟེར་བ་ཞིག་གིས་སློབ་ཕྲུག་གཞན་ལ་དྲ་རྒྱའི་འཇིགས་སྐུལ་བྱས་པའི་ཉེས་འཛུགས་འོག་ཨ་རིའི་ཁྲིམས་ཁང་ཞིག་ནས་བཅད་ཁྲ་བཏང་ཡོད་པའི་ཐད་བོད་བརྒྱུད་ཀྱི་གནས་ཚུལ་ཕྱོགས་བསྒྲིགས་ཞུ་བར་གསན་རོགས་གནང། གོང་དུ་ངོ་སྤྲོད་བྱས་པ་བཞིན་ཨ་མེ་རི་ཀའི Boston གྲོང་ཁྱེར་དུ་རྟེན་གཞི་བྱས་པའི་བར་ཁི་ལིའི་སློབ་ཆེན་དུ་རོལ་དབྱངས་ཆེད་གཉེར་གྱི་སློབ་ཚན་གྱི་སྐོར་སློབ་ཞུགས་བྱེད་མཁན། རྒྱལ་ཁོངས། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ནས་ཡིན་པ། ལོ་ན་ཉི་ཤུ་རྩ་དྲུག་ཅན་གྱི་ཞོའོ་ལི་ཝུ་ཟེར་བ་ཞིག་གིས། དྲ་རྒྱ་བརྒྱུད་ལས་སློབ་ཆེན་གྱི་ཁོར་ཡུག་ཏུ། རྒྱ་ནག་ནང་གི་དམངས་གཙོ་དང་རང་དབང་རྩོད་ལེན་གནང་མཁན་གྱི་སློབ་ཕྲུག་ཚོ་གི་ཐོག་ལ་འཇིགས་སྐུལ་བྱས་པའི་ཉེས་འཛུགས་ཀྱི་འོག་ཏུ། ཨ་མེ་རི་ཀའི། Massachusetts། རྫོང་ཁྲིམས་ཁང་གིས་ཁྲིམས་བཤེར་བྱས་པ་བརྒྱུད། ཟླ་བ་འདིའི་ཚེས་ཉི་ཤུ་རྩ་དྲུག་གི་ཉིན། བཅད་ཁྲ་བཏང་ཡོད་པ་ལྟར། ཕྱི་ཟླ་བཞི་པ་གི་ཚེས་ཉི་ཤུ་རྩ་བཞི་གི་ཉིན། དངོས་སུ། ཁྲིམས་ཆད་གཏོང་རྒྱུའི་ཐག་གཅོད་བྱས་འདུག་པར་སོང། ཨ་མེ་རི་ཀའི་གསར་འགྱུར་བརྒྱུད་ལམ་ཆེ་ཁག་ཏུ། ཤོ་ལི་ཝུ་ལ་བཅད་ཁྲ་བཏང་བའི་གནས་ཚུལ་གྱི་སྐོར་སྤེལ་ཡོད་པ་བཞིན། རང་དབང་ལ་དགའ་བའི་དོན་གཉེར་བ་མང་བོ་ཞིག་གིས། ཤོ་ལི་ཝུ་གིས་དྲ་རྒྱ་གི་འཇིགས་སྐུལ་འདི་བཞིན་གནས་ཚུལ་ཛ་དྲག་པོ་ཞིག་ངོས་འཛིན་གནང་བ་དང་མཚུངས་སུ། ད་རེས་གི་ཨ་མེ་རི་ཀའི་ཁྲིམས་ཁང་གི་བཅད་ཁྲ་འདིས། ཨ་མེ་རི་ཀའི་སློབ་ཆེན་ཁག་ཏུ་ཡོད་པའི། རྒྱ་ནག་གི་སློབ་ཕྲུག་ཚོ་ལ་བརྡ་ལན་གསལ་བོ་ཞིག་བཏང་ཡོད་པར་ཡིད་ཆེས་གནང་གི་ཡོད། དེ་བས་གནད་དོན་འདིའི་ཐད་བོད་རང་དབང་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་སུ་སྐད་འཕྲིན་བརྒྱུད་ལས་དགོངས་ཚུལ་བཀའ་འདྲི་ཞུས་པར་ཁོང་གིས། ད་ད་ལྟ་གནས་ཚུལ་འདི་རྒྱ་མིའི་སློབ་ཕྲུག་ཝུ་ལབ་མཁན་གཅིག་གིས་སློབ་ཕྲུག་གཞན་པ་གཅིག་ལ་ཡ་འཇིགས་སྐུལ་བྱས་པ་ལྷག་པར་དུ་དྲ་རྒྱའི་སྒང་ལ་ཡ་ཁྱེད་རང་འདི་རྒྱ་ནག་ལ་སྐྱོན་བརྗོད་ཀྱི་ལས་འགུལ་འདི་མཚམས་བཞག་ན་བཞག་མ་བཞག་ན་ཨ་ནི་ལག་པ་གཏུབ་ཀྱིན་ལབ་པས་འདི་འདྲའི་གི་གནས་ཚུལ་འདི་འདྲ་བཤད་བཞག་བྱས་པ་མ་ཚད། སློབ་ཕྲུག་འདིའི་གི་གློག་འཕྲིན་ཁ་བྱང Email ཁ་བྱང་འདི་དྲ་རྒྱའི་སྒང་ལ་ཕབ་པ་མ་ཚད་མི་གཞན་པ་འདི་ཚོ་ལ་ཨ་ནི་ཁོ་རང་ལ་ཡང་སྐྱོན་བརྗོད་བྱེད་ཅེས་ལབ། དེ་ནས་སློབ་ཕྲུག་འདིའི་གི་གནས་ཚུལ་འདི་རྒྱ་ནག་ནང་ལ་རྒྱ་ནག་དམར་ཤོག་ཚོགས་པའི་གི་ལས་བྱེད་ཅིག་ལ་ཅིག་སྐད་ལན་བསྐྱལ་ནས་ཁོ་རང་གི་ནང་མི་དང་འདི་ཚོ་ལ་ཡང་ཅིག་ད་ཉེན་ཁ་བཟོ་ཡག་གི་གནས་ཚུལ་ད་འདི་འདྲའི་ཚབས་ཆེན་པོའི་གི་གནས་ཚུལ་བྱུང་བཞག་འདི་ཡིན་པ་སོང་ཙང་ད་འདིའི་གི་ཁོ་རང་གི་གནས་ཚུལ་ག་རེ་བྱུང་བ་འདི་ད་གསལ་བོ་ཞེ་གཅིག་ད་ད་ལྟ་ཁྲིམས་རྩོད་འདི་བརྒྱུད་ནས་ཆགས་བསྡད་ཡོད་རེད། ཤོ་ལི་ཝུ་ཡིས་དྲ་རྒྱ་བརྒྱུད་ལས་སློབ་ཕྲུག་གཞན་ཞིག་ལ་རྒྱ་ནག་གི་ཐོག་སྐྱོན་བརྗོད་བྱེད་པ་མཚམས་འཇོག་དགོས་པའི་འཇིགས་སྐུལ་བྱས་ནས་གལ་ཏེ་མཚམས་མ་བཞག་ན་ལག་པ་གཏུབ་རྒྱུ་ཡིན་པ།

ད་ཁྲིམས་འགལ་རང་ཆགས་བསྡད་ཡོད་རེད་ད་ལྟའི་ཁྲིམས་ཀྱི་ཐག་གཅོད་བྱས་པ་འདིས་ད་རྒྱ་ནག་སློབ་ཕྲུག་ཆ་ཚང་ལ་ཡང་ལན་གསལ་བོ་ཞེ་པོ་གཅིག་ཐེབས་བསྡད་ཡོད་རེད་བསམ་གྱི་འདུག་ལྷག་པར་དུ་ད་རྒྱ་ནག་སློབ་ཕྲུག་མང་པོ་ཅིག་གིས་སོ་སོའི་དཔལ་འབྱོར་བཏང་ཡག་དང་སློབ་ཕྲུག་གྲངས་འབོར་ཆེན་པོ་ཡོད་པའི་རྐྱེན་གྱིས་ཅིག་བྱས་ཡོད་པའི་གི་རྣམ་པ་འདྲ་པོ་ཅིག་བསྟན་པ་དེ་ཚོའི་གྲས་ལ་ད་ལན་གསལ་བོ་ཞེ་པོ་གཅིག་བྱུང་བཞག་བསམ་གྱི་འདུག། སློབ་ཕྲུག་ཅིག་གིས་སློབ་ཕྲུག་གཞན་ཞིག་ལ་འཇིགས་སྐུལ་བྱས་པ་དང་འབུར་འཇོམས་བྱས་ན་དེ་ནི་ཁྲིམས་འགལ་ཡིན་པས་ད་ལྟར་ཁྲིམས་ཐོག་ནས་ཐག་གཅོད་བྱས་པ་དེས་རྒྱ་ནག་གི་སློབ་ཕྲུག་ཡོངས་ལ་ལན་ཟིག་ཕོག་ཡོད་ལ་ལྷག་པར་དུ་རྒྱ་ནག་གི་སློབ་ཕྲུག་ཚོར་དཔལ་འབྱོར་གྱི་འགྲོ་སོང་གཏོང་གི་ཡོད་པ་དང་སློབ་ཕྲུག་གི་གྲངས་འབོར་ཆེ་བའི་རྐྱེན་གྱིས་གང་བྱས་ཀྱང་ཆོག་པའི་རྣམ་པ་ཟིག་སྟོན་གྱི་ཡོད་པ་དེ་ཚོ་གི་གྲས་ལ་ལན་གསལ་བོ་ཟིག་ཕོག་ཡོད་བསམ་གྱི་འདུག་ཅེས་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་གསུང་གི་འདུག། རྒྱལ་ཁོངས་རྒྱ་ནག་ཡིན་པའི་ཞའོ་ལེ་ཝུའུ་ཡིས་དྲ་ལམ་བརྒྱུད་ལས་རྒྱ་ནག་ནང་གི་དམངས་གཙོ་དང་རང་དབང་ལ་རྒྱབ་སྐྱོར་གྱི་འབོད་སྒྲ་སྒྲོག་མཁན་དང་དེ་བཞིན་སློབ་གྲྭ་གི་ཁོར་ཡུག་གི་ནང་ང་རང་དབང་གི་སྐད་འབོད་གནང་མཁན་ཚོ་ལ་བསམ་བཞིན་འཇིགས་སྐུལ་བྱས་པ་ལ་བརྟེན་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་གི་ཕྱི་ཟླ་བཅུ་གཉིས་པ་གི་ནང་ང་ཁོང་འཛིན་བཟུང་བཀག་སྐྱིལ་བྱས་ཤིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་དང་པོ་གི་ནང་མ་ས་ཆུ་སེཊ་རྫོང་ཁྲིམས་ཁང་གིས་ཁོ་གི་ཐོག་ལ་ནག་ཉེས་བཙུགས་ཏེ་རིམ་གྱིས་ཁྲིམས་སར་བསྐྱལ་ནས་དྲ་རྒྱའི་འཇིགས་སྐུལ་དང་བརྡ་འཕྲིན་འཇིགས་སྐུལ་གྱི་ཉེས་མིང་གི་འོག་ཁྲིམས་ཆད་ཕོག་པ་ཟིག་རེད། ཤེས་རྟོགས་བྱུང་བ་ལྟར་ན་བཅད་ཁྲ་ཕོག་མཁན་ཁོ་རང་ཨ་མི་རི་ཀའི་ནང Green Card ཞེས་གཏན་སྡོད་ཆོག་པའི་ཁྲིམས་མཐུན་གྱི་ཡིག་ཆ་ཡོད་པ་གང་ཞིག་གི་ཕ་མ་གཉིས་བོད་དུ་ཡོད་པས་ན་བོད་པ་ཚོས་ཨ་མི་རི་ཀའི་ནང་སྐད་འབོད་དེ་འདྲ་བྱས་ན་བོད་ནང་གི་སོ་སོ་གི་སྤུན་མཆེད་དང་ཉེ་འབྲེལ་དེ་འདྲ་ལ་དཀའ་ངལ་འཕྲད་རྒྱུར་སེམས་ཁྲལ་སྐྱེ་དགོས་པའི་གནས་སྟངས་ཡང་ཆགས་ཡོད། གང་ལྟར་རྒྱ་ནག་སྐམ་ས་ནས་ཨ་རི་ལ་སོགས་ནུབ་ཕྱོགས་ཡུལ་ལུང་འདྲ་མིན་གྱི་སློབ་ཆེན་ཁག་ཏུ་རྒྱ་ནག་སྐམ་ས་གི་སློབ་ཕྲུག་མང་པོ་ཡོང་གི་ཡོད་པ་ལྟར་འདས་པའི་ལོ་ཤས་ཀྱི་ནང་ཨ་མི་རི་ཀའི་སློབ་ཆེན་ཁག་ཏུ་ད་ལྟའི་བོད་ནང་འཕྲད་བཞིན་པའི་ཛ་དྲག་གི་གནས་སྟངས་དང་དེ་བཞིན་དུ་ཤིན་ཅང་དང་ཧོང་ཀོང་གི་ཐོབ་ཐང་གནས་བབ་སྐོར་ལ་ལས་འགུལ་གྱི་རིགས་སྤེལ་མཁན་གྱི་དོན་གཉེར་བ་དང་སློབ་ཕྲུག་ཚོ་གི་ཐོག་ལ་རྒྱ་ནག་སྐམ་ས་ནས་ཡོང་བའི་སློབ་མ་དེ་འདྲ་གིས་མི་འདོད་པའི་རྣམ་འགྱུར་སྟོན་པ་ཙམ་དུ་མ་ཟད་སུན་གཙེར་བཟོ་བ་དང། འཇིགས་སྐུལ་བྱེད་པ་སོགས་དོན་རྐྱེན་རབ་དང་རིམ་པ་བྱུང་ཡོད་ཅིང་དཔེ་ཆ་བཞག་ན། ན་ནིང་གི་ཕྱི་ཟླ་བཅུ་གཅིག་པ་གི་ནང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ཨ་མེ་རི་ཁའི་སན་ཧྥི་རན་སི་སི་ཀོ་གི་གྲོང་ཁྱེར་གྱི་ནང G20 ཞེས་པའི་ཆེས་མཐོའི་ལྷན་ཚོགས་སུ་མཉམ་ཞུགས་གནང་དུས་བོད་རང་བཙན་སློབ་ཕྲུག་ཚོགས་པ་གི་ཚོགས་མི་ཚོས་ངར་ཤུགས་ཆེན་པོ་གིས་ངོ་རྒོལ་སྐད་འབོད་བྱེད་སྐབས་རྒྱ་ནག་སྐམ་ས་གི་སློབ་ཕྲུག་དེ་འདྲ་གིས་མངོན་སུམ་གྱིས་སུན་གཙེར་བཟོ་བ་དང་འཇིགས་སྐུལ་བྱེད་པའི་གནས་ཚུལ་ཡང་བྱུང་ཡོད་དེས་ན། རྒྱ་ནག་སྐམ་ས་ནས་ཡོང་བའི་སློབ་ཕྲུག་འདི་འདྲ་གི་གྲས་ནས་ཨ་མེ་རི་ཀའི་སློབ་ཆེན་སོགས་ཀྱི་ཁོར་ཡུག་ཀུན་ཏུ་བོད་དོན་དྲིལ་བསྒྲགས་དང་ཞུ་འབོད་སོགས་ཀྱི་རིགས་ལ་སྡང་ཟུག་དང་སྡིགས་ར་སྐུལ་བའི་དོན་རྐྱེན་རིགས་ཡོང་བཞིན་པ་དེའི་རྒྱབ་རྩ་ན་རྒྱ་ནག་གཞུང་ཡོད་མེད། རྒྱ་ནག་གི་སྐོར་གྱི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་དགོངས་ཚུལ་བཀའ་འདྲི་བྱས་པར་ཁོང་གིས། དོན་རྐྱེན་དེའི་རིགས་དེ་མང་པོ་ཅིག། ད་ཉམས་ཞིབ་བྱས་སོང་དེ་ཀུན་ལ་རྒྱ་ནག་གཞུང་རྒྱབ་ལོགས་ན་ཡོད་ཟེར་བ་འདྲ་བོ་ཅིག་རེད་ཤག། ད་ལྟའི་རྒྱ་ནག་གཞུང་ཐད་ཀར་མ་ཡིན་པ་ཅིག་ཡང་མིན་ན། ཁོ་རང་ཚོ་ནང་མི་བརྒྱུད་ནས་དེ་འདྲ་གི་ལས་ཀ་མངག་ཡ་དང། དེ་ནང་བཞིན་ད་ཅིག་ས་ཆ་སོ་སོའི་གཞུང་ཚབ་གི་བཀོད་འདོམས་བྱེད་ཡ་དང། ད་དེ་མང་པོ་ཅིག་འདུག་ད་རྡོག་རྡོག་བྱས་ན་རྒྱ་ནག་གཞུང་རྒྱབ་ལོགས་ལ་ཡོད་པ་ཅིག་ཡིན་པ་མ་གཏོགས་ཅིག་སོ་སོའི་གི